ཞུས་པ་རེད་ད་དེ་ཚོ་ཞུ་དགོས་ཡག་རྒྱུ་མཚན་ག་རེ་རེད་ལབ་ན་སྐབས་འདི་ལ་ཐ་སྙད་མང་པོ་གཅིག་ལ་འགྲེལ་བཤད་ཞུ་ཡག་དེ་ཚོ་མང་པོ་འདྲ་ཆགས་སོང་གཅིག་བྱས་ན་མགོ་རྙོག་འདྲ་ཐེབས་ཀྱི་ཡོད་ན་མེད་ན་ཡིན་ནའང་སྐབས་འདི་ང་ཚོ་ག་རེ་བྱེད་སྟངས་ག་རེ་ཞུ་གི་ཡོད་རེད་ལབ་ན་འདི་རེད་སྣང་རུང་མ་དམིགས་པ་དང་མི་སྣང་བ་མ་དམིགས་པ་ལབ་ནས་ད་དེའི་མ་དམིགས་པའི་རྟགས་དེ

དགག་པ་ལབ་ཡག་དེ་དང། དགག་བྱ་ལབ་ཡག་དེ་དང་དགག་བྱའི་ཆོས་སུ་བཏགས་པའི་དོན་ལབ་ནས་དེ་ཚོ་འདི་འདྲ་བྱས་ཞུས་ཟིན་པ་རེད་ཞུས་ཟིན་ཡིན་ཙང་ད་དེ་རིང་ང་ཚོ་འདི་ནས་མར་ག་རེ་འདྲ་གཅིག་རེད་ལབ་ན། དེ་ཡང་དགག་བྱའི་ཆོས་སུ་བཏགས་པའི་དོན་དེ་ཡོད་ཀྱང། སྐབས་ཀྱི་ཕྱི་རྒོལ་ལ་སྣང་དུ་མི་རུང་བ་ནི་མི་སྣང་བ་མ་དམིགས་པའི་རྟགས་དང།

ག་ཞིག་ཅིག་ག་རེ་རེད་ལབ་ན། དུས་ཡུན་རིང་བའི་དབང་གིས་རྟོགས་དཀའ་བ། དཔེར་ན། ཡི་གེ་མེད་པའི་སྔོན་གྱི་མིའི་རིགས་ཀྱི་ལོ་རྒྱུས་རྣམས། དུས་ཡུན་རིང་བས་ང་ཚོ་ལ་བསྐལ་དོན་ཡིན་པ་ལྟ་བུ། བྱས་ཙང་དེར། བསྐལ་དོན་དེའི་རིགས་ཅིག་ག་རེ་རེད་ལབ་ན་དུས་ཚོད་དཔེ་ཐག་རིང་པོ་ཡིན་ཙང། ང་ཚོས་རྟོགས་མ་ཐུབ་པ། ཤེས་མ་ཐུབ་པ་ང་ཚོ་ལ་སོང་བ་ག་ཚོད་ཡིན་པ། དེ་ཚོ་ལ་ག་རེ་རེད་ལབ་ན་ཨ་ནི། དུས་ཀྱི་བསྐལ་དོན་ལབ་པ་རེད། དུས་ཚོད་ཀྱི་དབང་གིས་བསྐལ་དོན་སོང་བསྡད་པ། དེ་ག་རེ་རེད་ལབ་ན། ད་སྔོན་སྔ་མ་སྔ་མ་གི་ད་ཅིག་ལོ།

ཁོ་རང་གི་རང་བཞིན་དབང་གིས་ང་ཚོར་བསྐལ་དོན་སོང་བསྡད་པ་དེ་འདྲ་བ་རེད་དཔེར་ཆ་བཞག་ན་རང་བཞིན་ནམ་ངོ་བོའི་བསྐལ་དོན་དེ་ངོ་བོ་ཕྲ་བའི་དབང་གིས་རྟོགས་དཀའ་བ། དཔེར་ན། ནས་འབྲུ་གཅིག་གི་ནང་དུ་རྡུལ་ཕྲན་ཅི་ཙམ་ཡོད་པ། ངོ་བོ་ཕྲ་བའི་དབང་གིས་ང་ཚོ་ལ་བསྐལ་དོན་ཡིན་པ་ལྟ་བུ། དཔེར་ཆ་བཞག་ན་ང་ཚོ་སྤྱིར་བཏང་གི་མི་གཅིག་ལ་ཆ་བཞག་པ་ཡིན་ན། ནས་ཀྱི་འབྲུ་གཅིག་གི་ནང་ནས་ད་འདི་ཡི་ནང་ལ་ལ་རྡུལ་ཕྲན་ག་ཚད་འདུག